ཆུ་སྐྱེས་གཅིག་ཐ་མ་རྫས་སྦྱིན་ཕྱེད་ཀ་མ་ཡིན་པའི་ཆ་བ་ད་ཆ་ཕལ་ཆེར། ད་འདིའི་དོན་སྟོང་དེ་ག་རེ་ལ་གི་ཡོད་རེད་ལ་ན། ཆུ་སྐྱེས་གཅིག་ཙམ་གྱིས་རྒྱུན་ཆད་ངེས་ཀྱི་ངེས་པོ་ཡིན་ན་ལ་འདི་གང་ལ། ཆུ་སྐྱེས་གཅིག་སྐད་ཅིག་གཅིག་གི་ནང་ལོགས་ལ་རྒྱུན་ཆད་འགྲོ་བ། ད་སྐད་ཅིག་གཅིག་ལ་ང་ཚོ་སེ་ཀན་གཅིག་ལ་ནི་འགྲིག་གི་རེད། སེ་ཀན་གཅིག་ནང་ལོགས་ལ་རྒྱུན་ཆད་འགྲོ་བའམ་རྫོགས་འགྲོ་བ་དེ་འདྲའི་གཅིག་ཡིན་ན་ཨ་ནི་དེའི་གི་སྐད་ཅིག་ཐ་མ་དེ་རྒྱུན་ཆད་ཁ་མ་ཡིན་པས་ཁྱབ་པར་ཐལ་ཁྱབ་པའི་ཕྱིར། ད་དེ་ལབ་ཀྱི་ཡོད་དེ་གང་འདྲ་ཅིག་རེད་ལབ་ན་ད་དཔེ་རྒྱབ་སོང་ན་དངོས་པོ་གང་འདྲ་མོ་གང་འདྲ་ཅིག་ཡིན་ན་ཁོ་རང་སྐར་ཆ་གཅིག་གི་ནང་ལོགས་ལ་རྒྱུན་ཆད་འགྲོ་མཁན་རྫོགས་འགྲོ་མཁན་ཅིག་ཡིན་ན་ད་དེའི་གི་སྐད་ཅིག་ཐ་མ་དེ་ནི་རྒྱུན་ཆད་ཁ་མ། རྫོགས་ཁ་མ་དེ་ཡིན་པས་ཁྱབ་ཀྱི་རེད་པ་ལབ་ནས་ད་ང་ཚོས་དྲི་བ་དེ་དེ་འདྲ་ཞིག་རེད། ཁྱོད་སྐད་ཅིག་ཙམ་གྱིས་རྒྱུན་ཆད་ངེས་ཀྱི་དངོས་པོ་ཡིན་ན་ཁྱོད་སྐད་ཅིག་ཐ་མ་རྫས་རྒྱུན་ཆད་ཁ་མ། རྫས་རྒྱུན་ཆད་ཁ་མ་ལབ་དུས་སྒང་ལ་ཨ་ནི་རྫོགས་ཁ་མ། རྫོགས་ཁ་ལ་མོ་དེ་ལ་ཨ་ནི་རྫས་རྒྱུན་ཆད་ཁ་མ་ལབ་ནས་ངོ་ལྟ་དེ་ལབ་ཀྱི་ཡོད། ཐུན་གཟིགས་འཛིན་ལྟ་འདི་ཅི་ལྟར་བྱེད་ཅེ་ཁྱོད་སྐད་ཅིག་ཙམ་གྱིས་རྒྱུན་ཆད་ངེས་ཀྱི་དངོས་པོ་ཡིན་ན་ཁྱོད་སྐད་ཅིག་ཐ་མ་རྫས་རྒྱུན་ཆད་ཁ་མ་ཡིན་པས་ཁྱབ་པར་ཐལ་ཁྱབ་པའི་ཕྱིར།

གློག་སྐད་ཅིག་སྤྱིར་བཏང་གློག་དེ་སྐད་ཅིག་དང་པོ་གཉིས་པ་གསུམ་པ་ལབ་ནས་ད་ཐ་མ་ཐ་མ་དེ་ལབ་ཀྱི་ཡོད་རེད། ད་གློག་སྐད་ཅིག་ཐ་མ་ཆོས་ཅན་ཁྱོད་སྐད་ཅིག་ཐ་མ་རྫས་རྒྱུན་ཆད་ཁ་མ་ཡིན་པར་ཐལ་ཁྱོད་སྐད་ཅིག་ཙམ་གྱིས་རྒྱུན་ཆད་ངེས་ཀྱི་དངོས་པོ་ཡིན་པའི་ཕྱིར་ཁྱབ་པ་ཁས་ཟེར། ད་གློག་སྐད་ཅིག་ནང་ལོགས་ནས་ད་སྐད་ཅིག་ཐ་མ་དེ། སེ་ཀན་གཅིག་ནང་ལོགས་ལ་རྫོགས་འགྲོ་མཁན་གྱི་གློག་དེ་ལབ་ཀྱི་ཡོད། གློག་སྐད་ཅིག་ཐ་མ་ཆོས་ཅན་ད་དེའི་གི་ཐ་མ། སྐར་ཆ་གཅིག་ནང་ལོགས་ལ་རྫོགས་འགྲོ་མཁན་དེའི་གི་ནང་ལོགས་ལ་ཡང།

ད་གློག་སྐད་ཅིག་ཐ་མ་དེའི་གི་ཐ་མ་ཡོད་རེད་པས་ག་རེ་བྱས་ལབ་ན་ཁྱོད་རང་གི་ཐ་མ་དེའི་གི་ཐ་མ་དེ་ནི་རྒྱུན་ཆད་ཁ་མ་ཡིན་ལབ་ནས་ཁས་བླངས་སོང་བས་རྟགས་ཁས་ལབ་ཡས་དེ་དེ་རེད་གློག་སྐད་ཅིག་ཐ་མའི་ཐ་མ་ཡོད་པར་ཐལ་དེ་རྫས་རྒྱུན་ཆད་ཁ་མ་ཡིན་པའི་ཕྱིར་རྟགས་ཁས། ད་གློག་སྐད་ཅིག་ཐ་མ་དེའི་གི་ཐ་མ་ཡོད་ལབ་ན་ཨ་ནི་གློག་སྐད་ཅིག་ཐ་མའི

གློག་སྐད་ཅིག་ཐ་མའི་སྐད་ཅིག་ཐ་མའི་ཉེར་ལེན་ཡོད་ཚོད་ཡོད་ཅེས། ད་ནི་གློག་སྐད་ཅིག་ཐ་མ་དེ་དེ་ལ་སྐད་ཅིག་སྔ་ཕྱི་བར་གསུམ་ཞིག་ཡོད་ཐ་མ་སྐད་ཅིག་ཐ་མ་གི་ཐ་མ་དེའི་གི་ཉེར་ལེན་རེད་པས་ག་རེ་བྱས་ལབ་ན་ཁྱོད་རང་གི་གློག་སྐད་ཅིག་ཐ་མའི་སྐད་ཅིག་ཐ་མ་དེ་ཡོད་ལབ་ཀྱི་འདུག་བ་དེའི་གི་ཉེར་ལེན་ཡོད་ལབ་ཀྱི་འདུག་བ་ད་ཉེར་ལེན་གྱིས་བཞག་དགོས་ན་གློག་སྐད་ཅིག་ཐ་མ་ཁོ་རང་བཞག་དགོས་རེད་བ་ད་གློག་སྐད་ཅིག་ཐ་མ་ཁོ་རང་དེ་སྐད་ཅིག་ཐ་མའི་སྐད་ཅིག་ཐ་མ་དེའི་གི་ཉེར་ལེན་རེད་བས། འོང་ད་དེ་ལབ་ཀྱི་ཡོད་རེད།

འདོད། མ་ཡིན་པར་ཐལ་སྲས་བསྡུས་གྲྭ་ལས་ཁ་ཅིག་ན་རེ་རྒྱུ་ཡིན་ན་ཉེར་ལེན་ཡིན་པས་ཁྱབ་ཟེར་ན་གློག་སྐད་ཅིག་ཐ་མ་ཆོས་ཅན་ཞེས་གསུངས་པའི་ཕྱིར། འདོད། གློག་སྐད་ཅིག་ཐ་མ་ཆོས་ཅན་ཉེར་ལེན་མ་ཡིན་པར་ཐལ་ཡིག་ཆ་དེའི་ཕྱིར། འདོད། གློག་སྐད་ཅིག་ཐ་མའི་སྐད་ཅིག་ཐ་མའི་ཉེར་ལེན་མེད་པར་ཐལ་འདོད་པའི་ཕྱིར། འདོད། གློག་སྐད་ཅིག་ཐ་མའི་སྐད་ཅིག་ཐ་མ་མེད་པར་ཐལ་འདོད་པའི་ཕྱིར། འདོད། ཨ་ནི་གློག་སྐད་ཅིག་ཐ་མ་ཆོས་ཅན་ཁྱོད་སྐད་ཅིག་ཐ་མ་ཡོད་པར་ཐལ་ཁྱོད་གཟུགས་ཡིན་པའི་ཕྱིར། ཁྱབ་པ་མ་བྱུང།